ཁྲི་བདུན་དང་ཉིས་སྟོང་སུམ་བརྒྱ་ཞིག་བཟའ་ཚང་མཉམ་འཛོམས་དང་བཞི་སྟོང་ལྔ་བརྒྱ་ཕ་མ་ཆེད། དེ་བཞིན་ལྷག་མ་ལྔ་བརྒྱ་ཞིག་ནང་མི་སྤུན་མཆེད་གཞན་ཆེད་འཆར་འགོད་བྱས་ཡོད་པ་རེད། Visa Plan ཞེས་པའི་ཁྲིམས་རྩོད་པ James Bae ལགས་ཀྱིས། གལ་ཏེ་ཕྱི་མི་ཞིག་ཨོ་སྟྲེ་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི་གང་ཞིག་དང་གཉེན་སྒྲིག་བྱས་པ་དང་ཡང་ན་བཟའ་ཚང་ལྟ་བུའི་འབྲེལ་བ་ཡོད་པ་ཡིན་ཚེ་བཟའ་ཚང་གིས་ཐོངས་མཆན་ཆེད་སྙན་ཞུ་འབུལ་ཆོག་པ་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན།

སྙན་ཞུའི་སྒུག་ཡུན་དུས་ཚོད་རིང་བའི་རྒྱུ་མཚན་ནི། གཞིས་སྤོ་ལྷན་ཁང་གིས་དུས་ཡུན་དེའི་རིང་ཁྱེད་དང་ཁྱེད་ཀྱི་བཟའ་ཟླའི་བར་འབྲེལ་བ་མུ་མཐུད་ཡག་པོ་ཡོད་པ་དང། དེ་བདེན་པ་ཡིན་པ་ར་སྤྲོད་ཐུབ་ཆེད་ཡིན། དེ་བཞིན་བེ་ལགས་ཀྱིས་ནང་སྲིད་ལྷན་ཁང་གིས་ལྷག་པར་དུ་བཟའ་ཟླའི་ཐོངས་མཆན་ཆེད་སྙན་ཞུ་རེ་རེར་རྟོག་ཞིབ་ནན་པོ་བྱས་ནས་དེ་ངོ་མ་ཡིན་པར་རྩད་གཅོད་གནང་གི་ཡོད་ཅེས་ཁོང་གིས་གསུངས་དོན།
The Department takes a hard line in assessing the applications ནང་སྲིད་ལྷན་ཁང་གིས་སྙན་ཞུ་རེར་ཧ་ཅང་ཞིབ་ཚགས་པོ་ཞིབ་འཇུག་བྱེད་ཀྱི་ཡོད་པས་སྐབས་རེ་དེ་བཙན་པོ་དང་ཐལ་དྲགས་པ་ཚོར་སྲིད་པ་རེད། འོན་ཀྱང་སྙན་ཞུ་འབུལ་མི་ཡོངས་ཀྱིས་གང་ཐུབ་སྒོས་ཆ་རྐྱེན་དང་མཐུན་པའི་དཔང་རྟགས་སྟོན་ཐུབ་པ་དགོས། པར་རིས་དང་དངུལ་ཁང་གི་འཛིན་ཙམ་མ་ཟད་ཁྱེད་ཉིད་སྤྱི་ཚོགས་ནང་དང་དཔལ་འབྱོར་ཐད་མི་ཚེ་མཉམ་དུ་བསྐྱལ་ཡོད་པའི་དཔང་རྟགས་སྟོན་དགོས་པ་ཡིན། ཡང Visa Envoy ཞེས་པར་ཕྱག་ལས་གནང་མཁན་གཞིས་སྤོའི་གནད་དོན་གྱི་ཁྲིམས་རྩོད་པ Ben Watt ལགས་ཀྱིས་དམིགས་བསལ་གནས་སྟངས་འགའ་ཤས་འོག་བཟའ་ཟླའི་ཐོངས་མཆན་རག་རྗེས་རང་བཞིན་གྱིས་གཏན་འཇགས་སྡོད་མིའི་ཐོབ་ཐང་རག་གི་ཡོད་ཀྱང་རྒྱུན་དུ་གཏན་འཇགས་སྡོད་མི་ཆགས་པར་སྙན་ཞུའི་བརྒྱུད་རིམ་གཉིས་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།

དེ་ནས་ལོ་གཉིས་ཚང་རྗེས་ཁོང་ཚོས་སླར་ཡང་བཟའ་ཚང་གི་འབྲེལ་བ་མུ་མཐུད་ཡོད་མིན་དང་མཉམ་དུ་སྡོད་མིན་སོགས་རྟོག་ཞིབ་བྱས་ནས་རིམ་པ་གཉིས་པ་གཏན་འཇགས་སྡོད་མིའི་སྙན་ཞུ་འགོ་འཛུགས་ཀྱི་ཡོད། ཡང་གལ་ཏེ་ཁྱེད་ཀྱི་ཕ་མ་ཨོསྟྲེ་ལི་ཡར་གཞིས་སྤོ་ཆེད་མགྲོན་འབོད་བྱེད་འདོད་ཡོད་ཚེ་སྐུ་ཞབས་བེ་ལགས་ཀྱིས

དཔལ་འབྱོར་གནས་སྟངས་སོགས་ཀྱི་ཆ་རྐྱེན་མང་པོ་ཞིག་ཚང་དགོས། དེར་བརྟེན་ཁྱེད་ཀྱི་ཕ་མའི་ཐོངས་མཆན་རང་ཉིད་ཀྱི་གནས་སྟངས་དང་འཚམ་པ་ཞིག་འདེམས་པར་དང་ཐོག་ནང་མི་ཕྱེད་ཀ་དང་དེ་ལས་མང་བ་ཞིག་ཨོ་སི་ཀྲི་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི་ཡིན་མིན་ལ་བལྟ་དགོས། གལ་ཏེ་དེ་ལྟར་མིན་ཚེ། ཁྱེད་ཀྱི་ཕ་མའི་ཐོངས་མཆན་ཨང་བརྒྱད་བདུན་ཀླད་ཀོར་གནས་སྐབས་ཕ་མའི་ཐོངས་མཆན་ལས་གདམ་ཀ་གཞན་མེད། ཐོངས་མཆན་ལག་འཁྱེར་དེའི་འོག་ཕ་མ་རྣམས་ལོ་གསུམ་ནས་ལྔ་རིང་ཨོ་སི་ཀྲི་ལི་ཡར་གནས་སྡོད་ཆོག་པ་དང་དེའི་རྗེས་སླར་ཡང་སྙན་ཞུ་རྒྱག་ཆོག་པ་ཡིན། དེ་ཡང་གནས་སྐབས་ཕ་མའི་ཐོངས་མཆན་ཨང་བརྒྱད་བདུན་ཀླད་ཀོར་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ངོ་སྤྲོད་བྱས་ཡོད་པ་དང་ཐོངས་མཆན་དེའི་བརྒྱུད་ནང་མི་ཕྱེད་ཀ་ལས་མང་བ་ཨོ་སི་ཀྲི་ལི་ཡར་མེད་མཁན་གྱི་ཁྱིམ་ཚང་རྣམས་ལ་ཐུགས་ཕན་གསོས་ཀྱི་ཡོད་འདུག་ཐོངས་མཆན་དེ་ལོ་གསུམ་ནས་ལྔ་བར་ཡིན་པ་དང།

ཡང་ལོ་ལྔའི་ཆེད་སྙན་ཞུ་རྒྱག་སྐབས་དང་ཐོག་སྒོར་གཅིག་སྟོང་སྤྲད་དགོས་པ་དང་དེ་རྗེས་མཐོང་མཆན་རག་སྐབས་སླར་ཡང་སྒོར་དགུ་སྟོང་སྤྲད་དགོས་པ་ཡིན། ཡང་གལ་ཏེ་ཕ་མའི་སྙན་ཞུ་ཆེད་ནང་མི་ཆ་སྙོམས་ཚད་ལོན་པ་ཡིན་ཚེ་ཁོང་རྣམ་པར་མཐོང་མཆན་མི་འདྲ་བ་དྲུག་གདམ་ཀ་ཡོད་པས་དེ་ཨོ་སི་ཀྲི་ལི་ཡའི་ཕྱི་ནང་གང་ནས་སྙན་ཞུ་རྒྱག་གི་ཡོད་པ་དང་ཕ་མའི་ལོ་ཚད་དང་དཔལ་འབྱོར་གནས་སྟངས་ལ་རག་ལུས་པ་ཡིན། Permanent Contributory Parent Visa། ཞེས་པའི་གཏན་འཇགས་ཕ་མའི་ཐོངས་མཆན་ལག་ཁྱེར་དེར་ཕ་མ་རེ་རེའི་སྙན་ཞུར་སྒོར་སྟོང་ཕྲག་བཞི་བཅུ་ཞེ་བརྒྱད་ཙམ་ཡིན་འདུག་པས་དངུལ་ཕོན་ཆེན་དེ་ཁྱེད་ཀྱིས་དུམ་བུ་གཉིས་ནང་སྤྲོད་ཆོག་པ་ཡིན་འདུག་ཐོག་མར་གནས་སྐབས་ཀྱི་ཕ་མའི་ཐོངས་མཆན་རག་སྐབས་དང་དེ་རྗེས་ལོ་གཉིས་ཀྱི་ནང་ཚུད་ལ་གཏན་འཇགས་སྡོད་མིར་སྙན་ཞུ་རྒྱག་སྐབས་དུམ་བུ་གཉིས་པ་དེ་སྤྲོད་ཆོག་པ་ཡིན་འདུག། དེ་བཞིན་ཕ་མའི་ཐོངས་མཆན་ཨང་གཅིག་ཀླད་ཀོར་གསུམ་དང་ལོ་རྒན་རྒོན་ཅན་གྱི་ཕ་མའི་ཐོངས་མཆན་ཨང་བརྒྱད་ཀླད་ཀོར་བཞི་གཉིས་ཀྱི་རིན་པ་སྒོར་དྲུག་སྟོང་བཞི་བརྒྱ་བཅོ་ལྔ་ཙམ་ཡིན་པས་ལྡབ་ཀྱིས་ཆུང་བ་ཡོད་ཀྱང་གཏན་འཇགས་སྡོད་མིའི་ཐོབ་ཐང་རག་པར་བརྒྱུད་རིམ་ལོ་སུམ་ཅུ་ཙམ་འགོར་གྱི་ཡོད་འདུག། སྐུ་ཞབས Ben Watt ལགས་ཀྱིས Australia དང Reciprocal Health Care Agreement ཞེས་པའི་འཕྲོད་བསྟེན་ལྟ་སྐྱོང་གི་གྲོས་མཐུན་ཡོད་པའི་རྒྱལ་ཁབ་ཁག་ལས་ཐུག་འཕྲད་དུ་ཡོང་མཁན་ཕ་མ་རྣམས་ལ་དེར་སླེབས་རྗེས་ཕ་མའི་ཐོངས་མཆན་ཨང་བརྒྱད་ཀླད་ཀོར་བཞི་ལ་སྙན་ཞུ་འབུལ་ན་རན་པོ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།
གལ་ཏེ་ཁྱེད་ཀྱི་ཕ་མ་ཨོསྟྲེ་ལི་ཡའི་ནང་ཡོད་བཞིན་པའི་སྐབས་ཕ་མའི་ཐོངས་མཆན་དེར་སྙན་ཞུ་བརྒྱབ་པ་ཡིན་ན།
དེའི་བརྒྱུད་རིམ་སྐབས Bridging Visa ཐོག་ཕ་མ་རྣམས་མུ་མཐུད་ཨོསྟྲེ་ལི་ཡར་གནས་སྡོད་ཆོག་པ་ཡོད། འོན་ཀྱང་སྟབས་མི་ལེགས་པ་ཞིག་ལ། དུས་དེའི་རིང་ཕ་མ་གཉིས་ཨོ་སི་ཀྲི་ལི་ཡ་དང Reciprocal Health Care Agreement ཞེས་པའི་འཕྲོད་བསྟེན་ལྟ་སྐྱོང་གི་གྲོས་མཐུན་ཡོད་པའི་རྒྱལ་ཁབ་དབྱིན་ཡུལ་དང་ཨི་ཏྲི་ལི་ལྟ་བུ་ནས་མིན་ཚེ། Medicare། ཀྱི་ཐོབ་ཐང་རག་གི་མེད། ལྷག་པར་དུ། ང་ཚོའི་གཞིས་སྤོ་བ་མང་ཤོས་ཤིག་རྒྱ་གར་དང་རྒྱ་ནག་སོགས་ཀྱི་རྒྱལ་ཁབ་ནས་ཡིན་པས་ཕ་མ་ཚོར་འཕྲོད་བསྟེན་ལྟ་སྐྱོང་གྲོས་མཐུན་འོག་ཚུད་ཀྱི་མེད།

བཟའ་ཚང་གི་སྙན་ཞུ་རྒྱག་སྐབས་རྒྱུན་དུ་ཕ་མ་རྣམས་ཕྲུ་གུའི་སྙན་ཞུ་མཉམ་དུ་མིང་བཀོད་ཆོག་པ་ཡིན། འོན་ཀྱང་སྐབས་རེ་ཕ་མས་སྙན་ཞུ་རྒྱག་སྐབས་རང་ཉིད་ཀྱི་ཕྲུ་གུ་ཨོ་སི་ཀྲི་ལི་ཡའི་ཕྱི་ལ་ཡོད་ཚེ་གནས་སྐབས་ཐོངས་མཆན་ལག་འཁྱེར་ཨང་བཞི་བཞི་ལྔ་འབྲེལ་ཡོད་ཕྲུ་གུའི་ཐོག་སྙན་ཞུ་འབུལ་ཆོག་པ་ཡིན། སྐུ་ཞབས Watt ལགས་ཀྱིས་ཕྲུ་གུ་ཚོར་རང་ཉིད་ཀྱི་ཕ་མ་དང་འབྲེལ་བ་ཆགས་ཚུལ་ལ་གཞིགས་ནས་ཐོངས་མཆན་ཁག་མི་འདྲ་བ་གསུམ་ཡོད་པ་དེ་ནི་ཕྲུ་གུའི་ཐོངས་མཆན་དང་བུ་ཚབ་ཀྱི་ཐོངས་མཆན། དྭ་ཕྲུག་སྤུན་མཆེད་ཀྱི་ཐོངས་མཆན་སོགས་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན།
ཁྱེད་རང་དང་ཕྲུ་གུའི་བར་འབྲེལ་བ་དམིགས་བསལ་ཞིག་ཡོད་པ་སྟོན་དགོས་དཔེར་ན། ཁྱེད་ཀྱིས་ཕྲུ་གུ་དེ་བུ་ཚབ་ཏུ་ལེན་པ་དང། ཕྲུ་གུ་དེ་ཁྱེད་ཀྱི་སྤུན་མཆེད་ཡིན་པ་དང་དྭ་ཕྲུག་ཡིན་པ། ཡང་ན་ཕྲུ་གུ་དེ་ཁྱེད་རང་གིས་སྐྱེས་པ་ཡིན་པ་ལྟ་བུའི་འབྲེལ་བ་ཁ་གསལ་པོ་སྟོན་དགོས། ཡང་གལ་ཏེ་ཕྲུ་གུ་དེ་རང་ཉིད་ཀྱི་སྐྱེས་པ་མ་ཡིན་ཚེ་སྙན་ཞུའི་འགྲོ་སྟངས་འགྲོ་ལུགས་མི་འདྲ་བ་ཡོད། དཔེར་ན་དང་ཐོག་ཕྲུ་གུ་དེའི་མ་ལ་གཏན་འཇགས་སྡོད་མིའི་ཐོབ་ཐང་རག་དགོས་པ་དང་ཡང་དེ་རག་གྲུབ་ཀྱང་སྙན་ཞུའི་ནང་ཕྲུ་གུ་དེའི་མིང་བཀོད་མེད་ཚེ་ལོགས་སུ་ཕྲུ་གུའི་མཐོང་མཆན་ཆེད་སྙན་ཞུ་འབུལ་དགོས་པ་ཡིན། དེ་བཞིན་ཁྱེད་ཀྱི་གནས་སྟངས་ལ་གཞིགས་ནས་ནང་མི་སྤུན་མཆེད་གང་རུང་ཞིག་ཨོ་སྟྲེ་ལི་ཡར་མགྲོན་འབོད་ཆོག་པ་ཡིན། གལ་ཏེ་ཁྱེད་ལ་འཕྲོད་བསྟེན་གྱི་དཀའ་ངལ་དང་ནད་ཚབས་ཆེན་རིགས་ཡོད་ཚེ། ཕྱི་རྒྱལ་ནས་རང་ཉིད་ཀྱི་སྤུན་མཆེད་ལྟ་སྐྱོང་མཁན་གྱི་མཐོང་མཆན་འོག་མགྲོན་འབོད་ཆོག་པ་ཡིན། འོན་ཀྱང་དེའི་ཆ་རྐྱེན་ཚང་དགོས་པ་ནི་ཨོ་སྟྲེ་ལི་ཡའི་ནང་ཁྱེད་ལ་ལྟ་སྐྱོང་མཁན་ནང་མི་སྤུན་མཆེད་གཅིག་ཀྱང་མེད་པ་དང།